གྲོགས་པོ་ཆུང་ཆུང་ཚོ་སྐུ་ཁམས་བཟང་ང་ནི་རྨོ་དོམ་ལགས་ཡིན་དེ་རིང་རྨོ་ལགས་ཀྱིས་ཁྱེད་རྣམ་ཚོར་གྲ་སྒྲིག་བྱས་པའི་སྒྲུང་འདིའི་མིང་ལ་ཡ་སོ་སོའི་ཚོས་གཞི་ཟེར་གྱི་ཡོད་རེད་གཤམ་ནས་ཡ་རྨོ་ལགས་ཀྱིས་སྒྲུང་འདི་འགོ་བཙུགས་བྱས་བཤད་ཡིན་ད་ང་རྣམ་ཚོ་མཉམ་དུ་ལྷོད་ལྷོད་བྱས་ནས་ཉན་གར་འགྲོ་ཨ། གླང་ཆེན་ལགས་ཀྱི་ཚོས་གཞི་ག་རེ་རེད་གླང་ཆེན་ལགས་ཀྱི་ཚོས་གཞི་གོ་ཐལ་དང་འདྲ་པོ་ཡོད་རེད་ཨ་ཁུ་ནེ་ཙོའི་ཚོས་གཞི་ག་རེ་རེད་ཨ་ཁུ་ནེ་ཙོའི་ཚོས་གཞི་ལྗང་ཁུ་རེད།

དགུན་ཁའི་མཚན་མོ་ཚོས་གཞི་ནག་པོ་ནག་རྐྱང་ཆགས་དུས་རྩངས་པ་ཁ་རལ་དེ་ལས་ཚོས་གཞི་མཉམ་དུ་ནག་པོ་ཆགས་པ་རེད། མོ་རང་གི་སེམས་དེ་ལས་ཚོས་གཞི་ནག་པོ་བྱས་སྐྱིད་པོ་ཅིག་བྱུང་ཡོད་མ་རེད། དཔྱིད་ཀ་སླེབས་དུས་རྩངས་པ་ཁ་རལ་དེ་སྤང་ལྗོངས་སྐྱིད་པོ་ཅིག་ནང་ལ་ཡར་འགྲོ་དུས་རོགས་པོ་ཅིག་ཐུག་པ་རེད། རོགས་པོ་དེ་ལས་ཚོས་གཞི་འགྱུར་ཡག་ཡོད་པའི་རྩངས་པ་ཁ་རལ་ཅིག་རེད། བྱས་ཙང་མོ་རང་གི་སེམས་སྐྱོ་དགོས་པའི་གནས་ཚུལ་དེ་བཤད་པ་རེད། ང་རང་ཚོ་ཚོས་གཞི་འགྱུར་ཡག་ཡོད་པའི་རྩངས་པ་ཁ་རལ་ལ་ཡ་སོ་སོའི་ཚོས་གཞི་ཅིག་མེད་པ་འདྲ། ག་འདྲས་བྱས་ན་དགའ་ཡོད་ན་སྐད་ཆ་དྲིས་པ་རེད། རྩངས་པ་ཁ་རལ་གཞན་པ་དེ་མོ་རང་ལས་ལོ་ཆེ་དང་སྤྱང་གྲུང་ལྡན་པོ་ཡོད་ཙང་འདུག་སེ་ལབ་རེད། ང་རང་ཚོ་རྩངས་པ་ཁ་རལ་སོ་སོའི་ཚོས་གཞི་ཡོད་མ་རེད་ད་ཡིན་ན་ཡང་ང་གཉིས་གཉིས་མཉམ་དུ་དཔུང་པ་གཤིབ་གཤིབ་བྱས་ཕྱིན་པ་ཡིན་ན་ཁོར་ཡུག་དང་ཕྱི་ལོགས་ཀྱི་ཚོས་གཞི་དེ་འགྱུར་ན་ཡང་ང་གཉིས་གཉིས་ཀྱི་ཚོས་གཞི་དེ་ཆ་ཆ་རྐྱང་བསྡད་ཀྱི་རེད་མ་རེད་པས་ཟེར་ལབ་རེད། འོ་འདུག་སེ་བྱས་རྗེས་ཁོ་གཉིས་གཉིས་མཉམ་དུ་རྟག་པར་འགྲོ་གི་ཡོད་རེད། མཉམ་དུ་ཚོས་གཞི་སེར་པོ་ཆགས། མཉམ་དུ་ཚོས་གཞི་དམར་མོ་ཆགས། མཉམ་དུ་ཚོས་གཞི་ལྗང་ཁུ་ཆགས། ཡང་ཁོ་གཉིས་གཉིས་ཤ་མོག་ཚོས་གཞི་དམར་མོའི་སྒང་ལ་ཡར་ཐིག་དཀར་པོ་བྱས་པའི་རྩ་ནས་འགྲོ་དུས། མཉམ་དུ་ཚོས་གཞི་དམར་མོའི་སྒང་ལ་ཡར་ཐིག་དཀར་པོ་དེ་འདྲ་ཆགས་ཀྱི་ཡོད་རེད། འོ་འདུག་སེ་བྱས་རྗེས་ཁོ་གཉིས་གཉིས་མཉམ་དུ་འཚོ་བ་སྐྱིད་པོ་བྱས་བསྐྱལ་བྱས་བསྡད་པ་རེད། ཨོ་ཡ་གྲོགས་པོ་ཆུང་ཆུང་ཚོ། དེ་རིང་གི་སྒྲུང་འདི་བདག་རྫོགས་ཞུའོ།